ད་འདི། སྡུག་བསྔལ་མ་ལུས་བདག་བདེ་འདོད་ལས་བྱུང། རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས། ད་རང་གཅེས་འཛིན་གྱིས་ག་དུས་ཡིན། བསམ་པ་འདི་སོ་སོ་ཅིག་ག་སོགས་རེད། སྐྱིད་པ་ཅིག་ལ་བལྟས་བྱུང་ན་བསམ་དྲན་འཁོར་འདི་ཡིན། བསམ་བློ་གཏོང་སྟངས་ཁོ་རང་གཅེས་འཛིན་བྱས་ནས་བསམ་བློ་པོ་སོ་སོ་ཆགས་ཡོང་དུས་ཨེ་ནས་སྣང་སྲིད་དགྲ་ལ་ཤར་ས་ཆགས་ཡོང་དུས། སྡུག་བསྔལ་མ་ལུས་བདག་བདེ་འདོད་ལས་བྱུང། རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས།

ཚེ་གང་དྲག་ངས་དེ་བཤད་ལུང་ཞུས་ཡོད་རེད། བྱས་ནས་འོ་དེ་གསུང་གི་ཡོད། ཨེ་ནི། དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོ་ལ་ཡ། ཨེ་ནི། ཁྱིམ་ཚང་རུ་གཅིག་གིས་བེའུ་ཕུལ་ངས་བེའུ་ག་རུ་ཕུལ་རེད། བྱས་ཙང་ཨེ་ནི། བེའུ་ཕུལ་ཡས་དེ་དེ་བ་ལོག་འགྲོ་ས་ནས

ལུས་དང་ལོངས་སྤྱོད་དུས་གསུམ་དགེ་བ་རྣམས་དེ་ལ་བསྔོ་བ་རྒྱལ་སྲས་ལག་ལེན། བདག་ལ་ཉེས་པ་ཅུང་ཟད་མེད་བཞིན་དུ་གང་དག་བདག་གི་མགོ་བོ་གཅོད་བྱེད་ནའང་སྙིང་རྗེའི་དབང་གིས་དེ་ཡི་སྡིག་པ་རྣམས་བདག་ལ་ལེན་པ་རྒྱལ་སྲས་ལག་ལེན་ཡིན་གསུངས་ནས་ད་གཏོང་ལེན་གྱི་བསམ་བློ་བཏང་བ་དེ་རེད། དེ་རིང་ཁ་སང་དུས་ཚོད་དཔེར་ན་ང་ཚོ་འདྲ་པོ་ཆ་བཞག་ན་ཅིག་གི་ད་སོ་སོའི་ལུང་པ་བྲལ། ཅིག་གི་ཨེ་ནི་བདེ་བ་ཅིག་གི་སྐྱོན་བརྗོད་བྱེད་མཁན་དེ་འདྲ་ཅིག་གི་ཡོང་བའི་དུས་ཙ་ན།

འགྲོ་མང་འདུས་པའི་དབུས་སུ་འགའ་ཞིག་གིས་མཚང་ནས་བྲུས་ཤིང། ཚིག་ངན་སྨྲ་ན་ཡང་དེ་ལ་དགེ་བའི་བཤེས་ཀྱི་འདུ་ཤེས་ཀྱིས་གུས་པར་འདུད་པ་རྒྱལ་སྲས་ལག་ལེན་ཡིན། སྤྱོད་འཇུག་ནས། སོ་སོའི་དགྲ་དེ། དགེ་བའི་བཤེས་གཉེན་ལྟ་བུ་རེད།

ད་འདི་ཚོ། བདག་ལ་མི་སྙན། སྟོང་གསུམ་ཁྱབ་པར་སྒྲོགས་པར་བྱེད་ན་ཡང་བྱམས་པའི་སེམས་ཀྱིས་སླར་ཡང་དེ་ཉིད་ཡོན་ཏན་བརྗོད་པ་རྒྱལ་སྲས་ལག་ལེན། འགྲོ་མང་འདུས་པའི་དབུས་སུ་འགའ་ཞིག་གིས་མཚང་ནས་བྲུས་ཤིང་ཚིག་ངན་སྨྲ་ན་ཡང་དེ་ལ་དགེ་བའི་བཤེས་ཀྱི་འདུ་ཉིད་འདུ་ཤེས་ཀྱིས་གུས་པར་འདུད་པ་རྒྱལ་སྲས་ལག་ལེན་ཡིན། བདག་གིས་བུ་བཞིན་གཅེས་པར་བསྐྱངས་པའི་མིས་ད་ང་ཚོ་ནམ་རྒྱུན་ལྟར། ཅིག་ཕར་དཔེ་ཕན་བཏགས་བྱས་པའི་མི་གཅིག་གིས་ཚུར་ཏོག་ཙམ་ཞིག། ཨེ་ནས། མ་བདེ་བ་རེ་བ་དེ་འདྲ་བཟོས་ཡོང་ན། ད་དེ་རྒྱུ་མཚན་ཡོད་རེད་པ་ངས་ཕར་ད་ག་རང་ཡག་པོ་བྱས་པ་ཡིན། ཨེ་ནས། ཁོས་དེ་འདྲ་བྱས་པ་དེ་མ་འོས་པ་རེད་ཟེར་ད་དྲན་གྱི་རེད་པ། སྤྱིར་བཏང་ཁྲིམས་ཀྱི་ཐོག་ནས་བཤད་པ་ཡིན་ན་དེ། ཕར་དེའི་ལན་དེ་འཇལ་བྱེད་ཆོག་པ་རེད་ཟེར་བ་ལྟར། བདག་གིས་བུ་བཞིན་གཅེས་པར་བསྐྱངས་པའི་མིས། བདག་ལ་དགྲ་བཞིན་བལྟ་བར་བྱེད་ན་ཡང། ནད་ཀྱིས་བཏབ་པའི་བུ་ལ་མ་བཞིན་དུ་ལྷག་པར་བརྩེ་བ་རྒྱལ་སྲས་ལག་ལེན་ཡིན། རང་དང་མཉམ་པའམ་དམན་པའི་སྐྱེ་བོ་ཡིས་ང་རྒྱལ་དབང་གིས་བརྙས་ཐབས་བྱེད་ན་ཡང་སྒྱུ་མ་བཞིན་བླ་མ་བཞིན་དུ་གུས་པས་བདག་ཉིད་ཀྱི་སྤྱི་བོར་ལེན་པ་རྒྱལ་སྲས་ལག་ལེན་ཡིན། ད་དེ་ནས་འཚོ་བས་ཕོངས་ཤིང་རྟག་ཏུ་མི་ཡིས་བརྙས། ཚབས་ཆེན་ནད་དང། གདོན་གྱིས་བཏབ་ཀྱང་སླར། འགྲོ་ཀུན་སྡིག་སྡུག་བདག་ལ་ལེན་བྱེད་ཅིང།

ཡང། སྙན་པར་གྲགས་ཤིང་འགྲོ་མང་སྤྱི་བོས་བཏུད། རྣམ་ཐོས་བུ་ཡི་ནོར་འདྲ་ཐོབ་གྱུར་ཀྱང། སྲིད་པའི་དཔལ་འབྱོར་སྙིང་པོ་མེད་གཟིགས་ནས། ཁེངས་པ་མེད་པ་ཞེས་ཟེར་ནས་ཡང། དཔེ་གཅིག་ཡར་གཅིག་ཞེ་པོ་གཅིག་གིས་ལམ་འགྲོ་ལོ་ཆེན་པོ་བྱས་ནས་དཔེ་གཅིག་ཞེ་དྲག་ཡོང་བའི་ཁ་ཐུག་ལ་ཡང་ང་རྒྱལ་སྐྱེ་ཡག་དང་གཞན་ལ་མཐོང་ཆུང་བྱེད་ཡག་གི་ཉེན་ཁ་ཡོད་རེད། དེ་འདྲ་ཡིན་དུས། གང་ལྟར་སེམས་ཧ་ཅང་ཞུམ་པའི་གནས་སྐབས་ལ་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་ལྷོད་ཡག་གི་ཉེན་ཁ་གཅིག་ཡོད་རེད། ཧ་ཅང།

རང་གི་ཞེ་སྡང་དགྲ་བོ་མ་ཐུལ་ན་ཕྱི་རོལ་དགྲ་བོ་བཏུལ་ཞིང་འཕེལ་བར་འགྱུར་ད་དེ་བདེན་པ་བསྟན་རྒྱར་གདའ། འཛམ་བུ་གླིང་འདི་ང་ཚོ་དཔང་པོ་བྱས་རེད་འདུག་ག་འཛམ་བུ་གླིང་འདི་ནང་ལྟོས་དང། རང་རྒྱལ་གཞན་ཕམ་འདི་འདྲའི་གི་ཅིག་བསམ་བློ་བཏང་ནས་ཅིག་ཡོང་དེ་ངས་དེའི་དེའི་སྐྱིད་པོ་གང་མི་འདུག་ག་རེད་བ། ཨེ་ནས་ཨོ་དེ་འདྲ་ཡིན་དུས། རང་གི་ཞེ་སྡང་དགྲ་བོ་མ་ཐུལ་ན་ཕྱི་རོལ་དགྲ་བོ་བཏུལ་ཞིང་འཕེལ་བར་འགྱུར་ཟེར་ནས།